ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་ཆེན་དུ་བོད་ཀྱི་བདུན་ཕྲག་ཅེས་པ་སྲུང་བརྩི་བྱེད་བཞིན་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། བོད་མི་རིགས་དང་བོད་ཀྱི་སྤྱི་ཚོགས་གནས་བབ་དེའི་སྒྲོམ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་གཉེར་ཐབས། ཁྲིམས་ཀྱི་དབང་བསྒྱུར་ད་ཡོད་དུ་ཉམས་ཆག་མེད་པར་བཟོ་ཐབས་ཀྱི་ཐོག་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པའི་བོད་མི་གཞོན་སྐྱེས་ནང་དཀོན་པོ་ཆགས་འདུག་ཅེས་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་རྣམ་པ་ཚོར་ལམ་སྟོན་གནང་ཡོད་སྐད། མཇུག་ཏུ་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། ལོ་ལྟར་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་ཆེན་དུ་སྲུང་བརྩི་བྱེད་བཞིན་པའི་བོད་ཀྱི་བདུན་ཕྲག་ཅེས་པ་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་དབུ་འཛུགས་གནང་ཡོད་པ་དང་ད་ལོའི་བོད་ཀྱི་བདུན་ཕྲག་འདིའི་ནང་སྙིང་རྗེ་ལག་བསྟར་བྱེད་པའི་བརྗོད་གཞིའི་ཐོག་ནས་བྱེད་སྒོ་སྣ་མང་ཞིག་སྤེལ་བཞིན་ཡོད་པའི་སྐོར་འདི་གའི་ཆེད་མངགས་གསར་འགོད་པས་ས་གནས་ནས་གནས་ཚུལ་བཏང་ཡོད། བོད་ཀྱི་བདུན་ཕྲག་ཅེས་པ་འདི་ནི་ཉིས་སྟོང་གཅིག་ལོ་ནས་འགོ་བཙུགས་ཏེ་ད་ལྟ་ཨེ་མོ་རི་གཙུག་ལག་སློབ་ཆེན་ནང་གི་སྲོལ་རྒྱུན་བྱེད་སྒོ་གྲས་ཤིག་ཆགས་ཡོད་ཅིང་སློབ་གྲྭའི་ནང་དགེ་སློབ་ཚོས་དོ་སྣང་གིས་མཉམ་ཞུགས་གནང་མཁན་མང་པོ་ཡོད་པ་དང། ད་ལོའི་བོད་ཀྱི་བདུན་ཕྲག་འདི་དམིགས་བསལ་ནང་དོན་རྒྱས་པ་ཡོད་པའི་སྐོར་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་གཞིའི་འགན་འཛིན་འབུམ་རམས་པ་ཚེ་བརྟན་སྒྲོལ་དཀར་ལགས་ཀྱིས་ངོ་སྤྲོད་གནང་ཡོད། ཨ་ནི་ད་རེས་ཡིན་ན་དམིགས་བསལ་དེ་ང་ཚོ་ལོ་ཉི་ཤུ་རྩ་ལྔ་འཁོར་བའི་གི་ཅིག་དེ་འབྲེལ་བ་དེ་དེ་སྲུང་བརྩི་ཞུ་རོགས་དེ་བྱས་དེ་མཉམ་དུ་ལ་ཨ་ནི་ད་ལྟ་བོད་ཀྱི་བདུན་ཕྲག་ཡིན་ན་ནམ་རྒྱུན་ནི་ང་ཚོ་བོད་པའི་གི་རིག་གཞུང་ད་ག་ནང་བཞིན་བོད་པའི་གི་ཅིག་ང་རང་ཚོ་ཕྱི་ཚེས་དྲུག་ཉིན་བོད་ཀྱི་བདུན་ཕྲག་ཅེས་པ་འདི་ས་གནས་སུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ཀྱི་དགེ་འདུན་པ་རྣམ་པས་དུང་རྒྱ་གླིང་དང་སྨོན་ལམ་གསུང་འདོན་བསང་གསོལ་སོགས་ཀྱི་ཐོག་ནས་དབུ་འབྱེད་གནང་ཡོད་པ་དང་དམིགས་བསལ་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་ཁག་ཅིག་གིས་དཀྱིལ་འཁོར་བཞེངས་ཡོད་པའི་སྐོར་དགེ་བཤེས་ཐུབ་བསྟན་འགྱུར་མེད་ལགས་ཀྱིས་ངོ་སྤྲོད་གནང་ཡོད།
དམིགས་བསལ་གྱི་བདུན་ཕྲག་དེ་ལ་དེ་ནས་གྲྭ་ཚང་གི་མཁན་རིན་པོ་ཆེ་ཡང་ཕེབས་ཡོད་རེད་དེ་ནས་འདི་དེ་ཆོས་བཤད་ཡ་དང་དྲི་བ་དྲིས་ལན་བྱས་ཡ་དེ་དེ་མིན་ད་དུང་ཆོས་འབྲེལ་དང་སྒོམ་རྒྱག་པ་ནང་ཆོས་དང་འབྲེལ་བའི་ཐོག་དྲི་བར་དྲིས་ལན་གནང་བ་སོགས་གནང་ཡོད་འདུག་ད་ལོ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ཡོད་པར་བརྟེན་བོད་ཀྱི་བདུན་ཕྲག་གི་ནང་དོན་རྒྱས་པ་ཡོད་འདུག། བོད་ཀྱི་བདུན་ཕྲག་གི་བྱེད་སྒོ་ཁག་ནང་ཆོས་ཕྱོགས་དང་རིག་གཞུང་ཞིབ་འཇུག་གི་ནང་དོན་ལས་གཞན་བོད་ཀྱི་ཐང་ག་དང་རི་མོའི་སྒྱུ་རྩལ་གྱི་ཆེད་ལས་མི་སྣ་གདན་འདྲེན་བྱས་ནས་ངོ་སྤྲོད་ཞིབ་ཕྲ་གནང་ཡོད་ལ་བོད་ཀྱི་སྔ་མོའི་ལོ་རྒྱུས་ནས་ད་ལྟའི་གནས་སྟངས་བར་གྱི་འགྲེམས་སྟོན་ཞིག་ཀྱང་བཀོད་སྒྲིག་གནང་འདུག།

ཡུལ་སྐོར་སྤྲོ་འཆམ། རྒྱ་ནག་གིས་བལ་ཡུལ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་སོགས་ཀྱི་ཐོག་གྲོས་བསྡུར་བྱས་པ་མ་ཟད་ཕྱོགས་གཉིས་ཀྱི་བར་འབྲེལ་ལམ་དམ་ཟབ་ཏུ་གཏང་རྒྱུ་སོགས་ལ་གྲོས་བསྡུར་བྱས་ཡོད་འདུག་ལ། གནས་སྟངས་དེས་མ་འོངས་པར་བལ་ཡུལ་ནང་བོད་དོན་ལས་འགུལ་རིགས་སྤེལ་རྒྱུར་བཀག་སྡོམ་ཇེ་ཆེར་གཏང་སྲིད་པར་ཉམས་ཞིབ་པས་ངོས་འཛིན་གནང་ཡོད། རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི ORF ཉམས་ཞིབ་ལྟེ་གནས་ཁང་གི་བལ་ཡུལ་ཚུད་པའི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་བར་གྱི་འབྲེལ་བའི་ཐད་ཀྱི་ཉམས་ཞིབ་པ Shivam Shekhawat ལགས་ཀྱིས་འདི་གའི་ས་གནས་གསར་འགོད་པར་གསུངས་དོན། ཝང་ཅུན་ཀྲེང་བལ་ཡུལ་ལ་སླེབས་པ་དེ་ནི་ཕྱོགས་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་གཏོང་ཆེད་ཡིན་སྐོར་བརྗོད་ཡོད་ནའང་དེ་ནི་གཙོ་བོ་རྒྱ་ནག་གི་ཁེ་ཕན་ལ་དམིགས་པ་ཞིག་ཡིན་ཞིང། ཅི་ཙམ་གྱིས་བལ་ཡུལ་ཕྱོགས་ནས་རྒྱ་ནག་ལ་འབྲེལ་ལམ་བཙུགས་པ་དེས་བལ་ཡུལ་གྱིས་རྒྱ་ནག་ལ་མི་བརྟེན་ཐབས་མེད་དུ་འགྱུར་ངེས་ཡིན་པ་མ་ཟད། བལ་ཡུལ་གྱིས་རྒྱ་ནག་གཅིག་གི་སྲིད་ཇུས་ལ་བརྩི་འཇོག་དང་རྒྱབ་སྐྱོར་གྱི་རྣམ་པ་ཇེ་ཆེར་བསྟན་ནས་མ་འོངས་པར་བལ་ཡུལ་ནང་བོད་དོན་དང་འབྲེལ་བའི་ལས་འགུལ་རིགས་སྤེལ་རྒྱུར་དམ་དྲག་སྔར་ལས་ཇེ་ཆེར་འགྲོ་ཉེན་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད། ཝང་ཅུན་ཀྲེང་དེ་སྔ་ཞིན་ཅང་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་དྲུང་ཆེ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ཐོག་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོར་ཉེས་ཆད་བཅད་ཡོད་པ་རེད།

རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་འོག་ལྷ་ས་ནས་བལ་ཡུལ་བར་མེ་འཁོར་ལྕགས་ལམ་བཟོ་སྐྲུན་བྱེད་མུས་ཡིན་པ་དེ་ཉིས་སྟོང་ཉེར་བཞི་ལོར་ཤར་གཏོང་བྱེད་རྒྱུ་ཡིན་ལུགས་རྒྱ་ནག་གཞུང་གིས་དེ་སྔ་ནས་བརྗོད་ཡོད་ལ་ད་དུང་ལས་གཞི་དེའི་འོག་བོད་དང་བལ་ཡུལ་བར་རླངས་འཁོར་གཞུང་ལམ་དང་གནམ་ཐང་ཆུ་མཛོད་སོགས་གསར་རྒྱག་བྱེད་མུས་ཡིན་པ་དེ་དག་ལམ་ལྷོངས་ཡོང་བར་བལ་ཡུལ་དང་ལྷན་དུ་དམིགས་བསལ་འབྲེལ་བ་དགོས་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་པ་རེད།

གོ་རྟོགས་ཡོད་མཁན་ན་བོད་མི་གཞོན་སྐྱེས་ནང་དཀོན་པོ་ཆགས་འདུག་ཅེས་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོར་ལམ་སྟོན་བཀའ་སློབ་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་རྣམ་པ་གི་ཚོགས་འདུ་གནང་བཞིན་པ་དེར་སྐབས་བསྟུན། ས་གནས་འགོ་འཛིན་རྣམ་པས་གོང་ས་མཆོག་གི་དགོངས་གཞི་དེ་འགྲུབ་པ་ལ་དམིགས་བསལ་གྱིས་ཞབས་འདེགས་ཞུ་སྒོ་གང་ཡོད་ཀྱི་བརྗོད་གཞི་དང་འབྲེལ་ཏེ། སྤྱི་ཟླ་བཅུ་གཅིག་པའི་ཚེས་པ་དགུ་གི་ཉི་མ་བཞུགས་སྒར་གྱི་གོང་ས་ཏཱ་ལའི་བླ་མའི་དཔེ་མཛོད་དང་ཡིག་ཚགས་ཁང་དུ། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་ས་གནས་ཁག་བཞི་བཅུ་ཞེ་ལྔ་ནས་ཆེད་བཅར་གྱི་ས་གནས་འགོ་འཛིན་རྣམ་པར། རིན་པོ་ཆེའི་སྐུ་སྒེར་རང་གི་ངོ་ཚབ་ཀྱི་ཐོག་ནས་ལམ་སྟོན་བཀའ་སློབ་གནང་སྐབས། བོད་མི་རིགས་དང་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་དང་དེའི་སྒྲོམ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་གཉེར་ཐབས། ཁྲིམས་ཀྱི་དབང་སྒྱུར་ད་ཡོད་དེ་ཉམས་ཆག་མེད་པར་བཟོ་ཐབས་བཅས་ཀྱི་ཐོག་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པའི་བོད་མི་གཞོན་སྐྱེས་ཀྱི་ནང་དཀོན་པོ་ཆགས་འདུག་ཅེས་ལམ་སྟོན་གནང་གི་འདུག།

ང་ཚོ་ཞན་ཆ་ཅིག་ག་རེ་འདུག་ཟེར་ན། ཡིན་ལུགས་ཚུལ་སྟོན་བྱེད་མཁན་གྱི་མི་སྟོང་ཕྲག་ཁ་ཤས་ཡོད་པ་ཡིན་ན་ཡང། འདི་མངོན་གསལ་དོད་པོ་ཡོང་ཡ་དེ་ཏོག་ཙམ་ཁག་པོ་ཆེ། ཏོག་ཙམ་ཅིག་འདྲ་མི་འདྲ་བྱེད་མཁན་མི་གཅིག་གཉིས་ཅིག་ཡོད་པ་ཡིན་ན། དེའི་ཤུགས་སྣོན་དེ། ལམ་སང་གསལ་པོ། སྒྲིག་འཛུགས་དང། སྤྱི་ཚོགས་གཉིས་ཆ་གི་ཐོག་ལ། སླེབས་འགྲོ་ཡག་གི་གནས་སྟངས་ཅིག་འདུག་པ་དེ་ག་འདྲས་བྱས་ནས་འགོག་དགོས་ཀྱི་ཡོད་པ་ཡིན་ན། གཞན་ཡང་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་ནས་བོད་མིའི་སྤྱི་ཚོགས་ཀྱི་ནང། སྒྱུར་དངོས་རྗེས་འབྲང་གི་ཚུལ་དུ་རྒྱལ་བ་རིན་པོ་ཆེར་ཕྲན་བུ་ཟུར་ཟ་བྱེད་མཁན་དང། དངོས་སུ་སྐྱོན་བརྗོད་པའི་རིགས་བཟུང་འཐོན་བཞིན་པ་ཇེ་མང་དུ་འགྲོ་བཞིན་པ་དེ་ཚོར་གདོང་ལེན་བྱེད་སྟངས་ཚད་དང་ལྡན་པ་དགོས་གལ་ཆེན་པོ་དང། གདོང་ལེན་བྱེད་སྟངས་ཚད་ལྡན་ཟེར་བ་ནི་ཁོང་ཚོ་ང་ཚོའི་ཁོང་ཁྲོ་ཟ་ཡུལ་གྱི་གཞི་རྩ་ཆགས་ཀྱི་མེད་པར། སྙིང་རྗེ་སྐྱེ་ཡུལ་གྱི་གཞི་རྩ་ཆགས་ཀྱི་ཡོད་པ་མ་གཏོགས། དེ་འདྲ་བྱེད་མཁན་ཚོར་ལམ་སང་ཁོང་ཁྲོ་དང་དགྲར་འཛིན་བྱས་ན། དེས་ང་ཚོའི་གདོང་ལེན་བྱེད་སྟངས་དེ་ཚད་དང་ལྡན་པ་མ་བྱུང་བ་རེད། ཡིན་ནའང་དད་པ་དམ་ཚིག་དང་འགལ་བ་གི་གང་ཟག་དེ་ཚོ་དང་མཉམ་དུ་ཁོང་ཁྲོ་མེད་པ་གི་ཐོག་ནས། ཆོས་དང་ཟང་ཟིང་གི་འབྲེལ་བ་མི་འཛིན་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་གནང་གི་འདུག། སྡིག་པའི་བྱ་བ་དེ་ལ་དགག་བྱ་བྱེད་དགོས་རེད་མ་གཏོགས་སྡིག་པ་བྱེད་མཁན་གྱི་གང་ཟག་དེ་ད་སྙིང་རྗེའི་ཡུལ་རང་རེད་བ། ཁོ་རང་གིས་མགོ་མ་ཚོས་པའི་ཐོག་ནས་ད་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་ཞུས་པ་ཡིན་ན། དམྱལ་བར་འགྲོ་ཡག་གི་རྒྱུ་རླབས་པོ་ཆེ་བསག་གི་ཡོད་རེད་བ། བྱས་ཙང་དེ་བྱས་དེ། སྙིང་རྗེ་སྐྱེ་བའི་ཡུལ་རེད་བྱས་ཙང་ད་དགྲ་འདྲ་པོ་བྱས་ནས་ཅིག་རྒྱབ་འདྲེ་བྱ་ཡག་དེ་འདྲ་གས་མ་རེད། ཡིན་ན་ཡང། དད་པ་དམ་ཚིག་འགལ་བའི་གང་ཟག་དེ་ཚོ་དང་མཉམ་དུ་ལ་ཡ་ཁོང་ཁྲོ་མེད་པའི་ཐོག་ནས། ཆོས་དང་ཟང་ཟིང་གི་འབྲེལ་བ་མེད་པ་བྱས་ནས་ཐག་བསྲིང་ཡག་དེ་ཡང་གལ་ཆེན་པོ་རེད། ཐུག་མི་དགོས་པ་བཟོ་དུས། ཨ་ནི་ཅིག་ཕན་ཚུན་རྩོད་པ་རྒྱག་མི་དགོས་པ་བཟོ་དུས། དེ་བར་འདུག་ན་གཡོལ་འགྲོ་ཡ་རེད་བ། ཡང་རིན་པོ་ཆེ་མཆོག་གིས་བོད་མི་མང་བོ་གི་དམངས་གཙོའི་ལྟ་གྲུབ་ཡག་པོ་མ་ཤེས་བ་གི་སྐབས། འོས་བསྡུ་བྱེད་པ་དེ་འགྲན་བསྡུར་བྱས་པར་མཐོང་གི་ཡོད་ནའང་འོས་བསྡུ་ཟེར་བ་དེ་འགྲན་བསྡུར་རྩ་བ་ཉིད་ནས་མིན་པར་གདམ་ག་རེད། གདམ་ག་དང་འགྲན་བསྡུར་གཉིས་ཀྱི་དབྱེ་བ་ཕྱེ་དགོས་པ་དང། རང་གི་སྐུ་ཚབ་མཚོན་པ་གི་འཐུས་མི་འདམ་སྐབས་ཀྱང་འདམ་བྱའི་འཐུས་མི་ཁ་ཤས་ལ་དགའ་བ་དང་མི་དགའ་བ་གི་དབྱེ་བ་མ་ཕྱེ་བར། མི་སོ་སོའི་བསམ་སྤྱོད་དང་གོམས་གཤིས། ཕྱག་ལས་གནང་སྟངས་དང་དགོངས་པ་བཞེས་སྟངས་དེ་ཚོ་ཡག་པོ་རྟོགས་པ་གི་ཐོག་ནས་སྤྱི་ཚོགས་ལ་ཕན་ཐོགས་དང་རང་གི་སྐུ་ཚབ་མཚོན་ཐུབ་ཤོས་དེ་གདམ་ག་མ་ནོར་བ་གནང་ཐུབ་ན་ཡག་པོ་ཡོང་གི་རེད་ཅེས་ཀྱང་ལམ་སྟོན་གནང་གི་འདུག། རང་གི་སྐུ་ཚབ་མཚོན་མཁན་གྱི་འཐུས་མི་གཅིག་བདམས་པའི་སྐབས་ལ་ཡང། གདམ་བྱ་གི་འཐུས་མི་དེ་ལ་ཡང་ཁ་ཤས་ལ་དགའ་བོ་བྱས་ཁ་ཤས་ལ་མི་དགའ་བ་བྱས་ཁ་ཤས་ངའི་གྲོགས་པོ་རེད་ཁ་ཤས་ངའི་འགལ་ཟླ་རེད་ཟེར་དེ་འདྲའི་དབྱེ་བ་མ་ཕྱེ་བ་བྱས་མི་རང་རང་སོ་སོའི་བསམ་སྤྱོད་དང། གོམས་གཤིས་དང། ཕྱག་ལས་གནང་སྟངས་དང་ཅིག་དགོངས་པ་བཞེས་སྟངས་དེ་ཚོ་ཡག་པོ་བྱས་རྟོགས་པ་བྱས་ནས་དེའི་ནང་ནས་སྤྱི་ཚོགས་ལ་ཕན་ཐོགས་ཤོས། རང་སྐུ་ཚབ་མཚོན་ཐུབ་ཤོས་ག་འདྲ་ཞིག་འདུག་དེ་ཚོ་གདམ་ག་མ་ནོར་བ་གནང་དགོས་ཡ་དེ་འགྲན་བསྡུར་བྱེད་པ་གས་མ་རེད་གདམ་ཡ་དེ་རེད་གདམ་ཡ་ཟེར་ཡ་དེ་མང་གཙོའི་ཐོབ་ཐང་གི་ཆ་ཤས་ཤིག་རེད་མདོག་བསུ་གནང་ཐུབ་པ་ན་ཡག་པོ་ཡོང་གི་རེད་བསམ་འདུག། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོར་ལམ་སྟོན་བཀའ་སློབ་ནི། ཏཱ་ལའི་བླ་མའི་དགེ་རྩ་གི་ངོས་ནས་གོ་སྒྲིག་ཞུ་བ་ཞིག་ཡིན་ནའང། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་ཁོང་གིས་ད་ལམ་གང་ཞུ་བ་རྣམས་ནི། གང་ཟག་སྒེར་བ་གཅིག་གི་བསམ་ཚུལ་རང་ཡིན་པ་མ་གཏོགས། སྒྲིག་འཛུགས་དང་ཚོགས་པ་སྡེ་ཚན་གང་གིའང་དགོངས་ཚུལ་མཚོན་གྱི་ཡོད་པ་མ་རེད་ཅེས་གསལ་བཤད་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་སྲིད་འཛིན་དང་རྒྱ་ནག་གི་འགོ་ཁྲིད་རྣམ་གཉིས་བདུན་ཕྲག་རྗེས་མར་མཇལ་འཕྲད་གནང་གི་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་སོགས་ཀྱིས་བོད་དང་ཤར་ཏུར་ཀི་སི་ཐན་གྱི་འགྲོ་བ་མིའི་ཐོབ་ཐང་ཐད་གླེང་སློང་གནང་དགོས་པའི་འབོད་སྐུལ་ཤུགས་ཆེར་བྱེད་བཞིན་པ་དང། བོད་ཚུད་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཀྱིས་ཨ་རི་དང་རྒྱ་ནག་བར་གྱི་འབྲེལ་བར་ཤུགས་རྐྱེན་ཅི་ཐེབས་སོགས་ཀྱི་སྐོར་ལ་ལྕགས་མོ་མཚོ་ཡིས་གནས་ཚུལ་ཕྱོགས་བསྡུས་བྱས་པར་གསན་རོགས་གནང། ཉེ་བའི་ཉིན་ཤས་ནང་འགྲོ་བ་མིའི་ལྟ་ཞིབ་ཚོགས་པ་གཙོས་བྱས་པའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་ཚོགས་སྡེ་མང་པོས་བདུན་ཕྲག་རྗེས་མ་སྟེ་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇའོ་བྷའི་ཏིན་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་རྣམ་གཉིས་ཨ་རིའི་ནུབ་ཕྱོགས་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་འཚོགས་རྒྱུའི། ཨེ་ཕེ་སི་ཞེས་པའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ནང་མཉམ་ཞུགས་གནང་བའི་ཞོར་དུ་མཇལ་འཕྲད་གནང་གི་ཡོད་པ་ལྟར། སྐབས་དེར་ཨ་རིའི་སྲིད་འཛིན་གྱིས་བོད་དང་ཤར་ཏུར་ཀི་སི་ཐན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་དགོས་པའི་ནན་སྐུལ་བྱས་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཞི་ཡའི་སྡེ་ཚན་གྱི་འགན་འཛིན་ཨེ་ལེན་ཕར་སོན་ཡིས། རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་ཁྲིམས་འགལ་གྱི་ནག་ཉེས་ཚབས་ཆེན་གསོག་བཞིན་པ་དང་རྒྱ་ནག་ཁྱོན་ཡོངས་ནང་དྲག་གནོན་བྱེད་ཤུགས་ཆེ་རུ་གཏོང་བཞིན་པ། དེ་བཞིན་ཧོང་ཀོང་ནང་གི་དམངས་གཙོའི་ལམ་ལུགས་མེད་པ་བཟོས་པ་སོགས་རྒྱལ་སྤྱིའི་སྤྱི་ཚོགས་ནས་གནོན་ཤུགས་རྒྱུན་མཐུད་ནས་མ་སྤྲོད་བར་དུ་རྒྱ་ནག་གིས་རང་གི་སྤྱོད་ཚུལ་ལ་འགྱུར་བ་གཏོང་གི་མ་རེད་ཅེས་དང། ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཐོག་ཕེབས་རྒྱུའི་ཨ་མི་རི་ཀའི་སྲིད་འཛིན་གཙོས་བྱས་པའི་ཕྱི་རྒྱལ་གྱི་དཔོན་རིགས་ཚོས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་རྒྱ་ནག་མི་དམངས་ཀྱི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་འཛམ་གླིང་གི་འགྲོ་བ་མིའི་ཐོབ་ཐང་གི་ལམ་ལུགས་ཁག་ལ་སྣང་ཆུང་ཁྱད་གསོད་བྱ་ཐབས་ལ་ངེས་པར་དུ་གདོང་ལེན་དགོས་པའི་སྐོར་འབོད་སྐུལ་བྱས་འདུག། དེ་བཞིན་ཟླ་བ་འདིའི་ཚེས་བརྒྱད་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་རྒྱལ་སྤྱིའི་སྟེང་གི་འགྲོ་བ་མིའི་ཐོབ་ཐང་ཚོགས་སྡེ་ལྔ་བཅུ་ང་དགུ་ཡིས་ཨ་རིའི་སྲིད་འཛིན་ཇོ་པཱ་ཏིན་མཆོག་ལ་ཨ་རིའི་ནུབ་ཕྱོགས་གྲོང་ཁྱེར་སན་ཧྥི་རན་སི་སི་ཀོའི་ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ལྷན་དུ་ཨེ་ཕེ་སི་ཞེས་པའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་གྲོས་མོལ་གནང་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་དང

རྒྱ་ནག་གི་ཕྱོགས་ནས་འགྲོ་བ་མིའི་ཐོབ་ཐང་ཐད་ལ་གླེང་མོལ་གནང་རྒྱུ་ལས་གཡོལ་ཐབས་བྱེད་བཞིན་ཡོད་ཀྱང་ངས་བསམ་པར་ཨ་རི་དང་རྒྱ་ནག་གི་འབྲེལ་བ་ཡུན་གནས་ཡོང་བར་འགྲོ་བ་མིའི་ཐོབ་ཐང་གལ་ཆེན་ལ་བརྩི་དགོས་ཀྱི་རེད་ལ་ཨ་རིའི་སྲིད་འཛིན་ཇོ་བྷ་དྲིན་མཆོག་གིས་ཀྱང་འགྲོ་བ་མིའི་ཐོབ་ཐང་ཐད་བཀའ་མོལ་གནང་བའི་རེ་བ་བྱེད་བཞིན་ཡོད་ཟེར། ཡང་ཁོང་གིས་མུ་མཐུད་དུ། འདས་པའི་ལོའི་ནང་ཨ་རིའི་སྲིད་གཞུང་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་དང་ཚོགས་སྡེ་མང་པོས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཇེ་ཞན་དུ་འགྲོ་བཞིན་པ་དང་བུ་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་དུ་བཏང་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་འཇུག་པ་དང་མཉམ་དུ་རྒྱ་བསྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པའི་སྐོར་བརྗོད་ཡོད་པས་སྲིད་འཛིན་པ་དྲན་ནས་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་དང་གདོང་དང་གདོང་གཏུགས་ནས་གནད་དོན་དེ་དག་གླེང་སློང་གི་རེ་བ་ཡོད་པ་གསུངས་བྱུང། དེ་བཞིན་ཞིན་ཅང་ངམ་ཤར་ཏུར་ཀི་སི་ཐན་ནང་ཁ་ཆེ་ཡུ་གུར་མི་རིགས་གང་བྱུང་འཛིན་བཟུང་དང་བཀག་སྐྱིལ་མནར་གཅོད་ངལ་རྩོལ་ལ་བཀོལ་བ། ཧང་ཀང་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བ་ལག་བསྟར་བྱས་ནས་མི་མང་གི་རང་དབང་རྡོག་རོལ་གཏོང་བཞིན་པ་བཅས་ལ་བློ་འཚབ་ཡོད་པ་སོགས་རྒྱ་ནག་གི་མགོ་ཁྲིད་ལ་གསུང་དགོས་པའི་ནན་སྐུལ་བྱས་འདུག། ད་རུང་ཞི་ཅིན་ཕིན་ལ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང་སྒོ་ཤེས་རབ་རྒྱ་མཚོ་ལགས་རོང་བོ་དགེ་འདུན་ལྷུན་གྲུབ་ལགས་སོགས་གཙོས་བྱས་པའི་རྒྱ་ནག་གིས་བཙོན་འཇུག་བྱས་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་མྱུར་དུ་གློད་གྲོལ་གཏོང་དགོས་པའི་བརྡ་ལན་སྤྲོད་དགོས་པའི་ནན་སྐུལ་དང་བཅས། ད་རེས་ཞི་ཅིན་ཕིན་དང་མཉམ་དུ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གླེང་སློང་བྱ་རྒྱུའི་གོ་སྐབས་བཟང་བོ་དེ་དམ་འཛིན་གནང་དགོས་པའི་འབོད་སྐུལ་བྱས་འདུག། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་རྗེས་སུ་ད་རེས་ཨེ་ཕེ་སི་དཔལ་འབྱོར་མཉམ་ལས་ལྷན་ཚོགས་དང་བསྟུན་ནས་ཨ་མི་རི་ཀའི་ནང་ཡོང་བ་ཐེངས་དང་པོ་དེ་ཆགས་རྒྱུ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་རིའི་ནུབ་ཕྱོགས་གྲོང་ཁྱེར San Francisco ནང་འཚོགས་འཆར་གྱི་ཨེ་ཕེ་སི་ཞེས་པའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་དེར་ཨོ་སི་ཀྲི་ལི་ཡ་དང་ནིའུ་ཛི་ལན་ཁེ་ན་ཏྲ་ཉི་ཧོང་ལྷོ་ཀོ་རི་ཡ་ཝེ་ཐེ་ནམ་ཧྥི་ལི་ཕིན་མེ་སི་ཁོ་ཆི་ལི་ཧང་ཀང་དང་ཐའེ་པེ་སོགས

བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལགས་ལ་མེང་ལོར་ཡ་ནི་པོའི་སྨན་ཞིབ་མཐོ་སློབ་ཁང་ནས་སྨན་ཞིབ་པུ་གཉེར་བའི་ཚན་རིག་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་འདུག་ཟླ་འདིའི་ཕྱི་ཚེས་བཞི་ཉིན་རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་གྱི་ནང་ཡོད་པའི་ཡ་ནི་པོའི་སྨན་ཞིབ་མཐོ་སློབ་ཁང་གི་བསླབ་པ་མཐར་སོན་པའི་དགའ་སྟོན་རྟེན་འབྲེལ་གྱི་མཛད་སྒོའི་ཐོག་མཐོ་སློབ་དེའི་ནང་སློབ་གཉེར་གནང་བཞིན་པའི་ལ་དྭགས་བསོད་ནམས་གླིང་ནས་ཡིན་པའི་བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལགས་ལ་སྨན་ཞིབ་པུ་གཉེར་བའི་ཚན་རིག་གི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་སྐབས་རྒྱ་གར་བ་སློབ་གྲོགས་སུམ་ཅུ་ཡོད་པའི་ཁྲོད་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་འདུག། སྐབས་དེར་ཁོ་མོར་རྟགས་མ་ཐོབ་རྒྱུའི་རེ་བ་བྱས་མེད་ཀྱང་སོ་སོས་དཀའ་ལས་བརྒྱབ་པར་གྲུབ་འབྲས་ཐོན་ཡོད་པར་དགའ་ཚོར་བྱུང་ཅེས་གསུངས་འདུག་ཁོ་མོས་དུས་རྒྱུན་དགེ་རྒན་གྱི་སློབ་ཁྲིད་སྐབས་གཟབ་ནན་གྱིས་ཉན་ཏེ་སློབ་གཉེར་ཐོག་འབད་བརྩོན་བྱེད་མཁན་ཞིག་ཡིན་ཞིང་དཔེ་དེབ་མང་པོ་ཞིག་ཀློག་པ་མ་ཟད་འཛིན་གྲྭ་ཆད་མྱོང་མེད་པའི་སྐོར་སོགས་འགྲེལ་བརྗོད་གནང་ཡོད། འདས་པའི་ལོ་ཤས་རིང་རྒྱ་གར་མཐོ་སློབ་འདྲ་མིན་གྱི་ནང་སློབ་གཉེར་གནང་བཞིན་པའི་བོད་པའི་བུ་མོ་ཚོའི་ཁྲོད་སྦྱངས་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ལེན་མཁན་སྔ་རྗེས་རིམ་པ་བྱུང་བ་མ་ཟད། ཉེ་ཆར་ཟླ་བ་སྔོན་མའི་ཕྱི་ཚེས་བཅོ་བརྒྱད་ཉིན་མེ་སོར་གཙུག་ལག་སློབ་ཆེན་ནས་བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་ལ་རིགས་རྒྱུད་དཔྱད་ཞིབ་བམ Genetic གི་བསླབ་གཞིའི་ཐོག་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་ཀྱི་སྦྱངས་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་པ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་རྒྱ་ནག་ནང་གསར་འགོད་པའི་དུས་ཆེན་ཐེངས་ཉི་ཤུ་རྩ་བཞི་བ་ཟེར་བ་དེ་སྲུང་བརྩི་བྱས་ཡོད་ནའང་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་ནི་གསར་འགོད་རང་དབང་ཆེས་སྡུག་ཤོས་ཀྱི་གྲས་སུ་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་གསར་འགོད་པ་ཟུར་པ་ཞིག་གིས་བརྗོད་དོན། རྒྱ་ནག་ནང་གི་གསར་འགོད་རང་དབང་གི་གནས་སྟངས་ཇེ་སྡུག་ཏུ་ཕྱིན་པ་དང་བསྟུན་ནས་རྒྱ་ནག་གི་གསར་འགོད་པ་ཚོས་རང་དབང་ཐོག་ནས་གནས་ཚུལ་སྤེལ་རྒྱུ་ནི་ཡོང་ཐབས་མེད་པ་ཞིག་ཡིན་ཞིང་དེ་ནི་ཞི་ཅིན་ཕིང་གི་སྲིད་དབང་འོག་ཁོ་ན་མིན་པར་རྒྱ་ནག་དམར་ཤོག་གཞུང་བཙུགས་པ་ནས་བཟུང་རང་དབང་ཐོག་ནས་དངོས་ཡོད་གནས་ཚུལ་འགོད་སྤེལ་བྱེད་པའི་གསར་འགོད་ལས་རིགས་ལ་བཀག་སྡོམ་བྱེད་མཚམས་བཞག་མྱོང་མེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། རྒྱ་ནག་གི་གསར་འགོད་པ་ཟུར་པ་ཀྲོའུ་ཡན་གྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲི་སྐབས་བརྗོད་པར། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་ལས་ཀ་བྱེད་རྒྱུ་ནི་ཆེས་དཀའ་ངལ་ཅན་ཞིག་ཡིན་ཞིང། ཡོད་ཚད་རྒྱ་ནག་དམར་ཤོག་ཚོགས་པས་བཤད་པ་ལྟར་བྱེད་དགོས་ཀྱི་རེད་ཅེས་དང། རྒྱ་ནག་གཞུང་གིས་གསར་འགོད་རང་དབང་ལ་དམ་དྲག་ཤུགས་ཆེར་བྱེད་བཞིན་པའི་འོག་གསར་འགོད་པ་ཚོར་བཙོན་མ་ལྟ་བུའི་དོ་དམ་བྱེད་ཀྱི་ཡོད་ལ། གནས་ཚུལ་ཅི་འདྲ་ཞིག་སྤེལ་ཡང་ཚང་མ་ཞིབ་བཤེར་བརྒྱུད་ཆོག་མཆན་ཐོབ་པའི་རྗེས་གཞི་ནས་སྤེལ་ཆོག་གི་ཡོད་པ་རེད་ཅེས་བརྗོད་འདུག། རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་རྒྱལ་ཁབ་བརྒྱ་ར་བརྒྱད་ཅུ་གི་གསར་འགོད་རང་དབང་གནས་སྟངས་ཐད་ཀྱི་སྙན་ཐོ་བཏོན་པའི་ནང་རྒྱ་ནག་ནི་ཨང་རིམ་བརྒྱ་ར་བདུན་ཅུ་དོན་དགུ་བ་སྟེ་རྒྱལ་སྤྱིའི་སྟེང་གསར་འགོད་རང་དབང་ཆེས་སྡུག་ཤོས་ཨང་གཉིས་བ་དེ་ཡིན་པ་དང་ཨང་དང་པོ་དེ་བྱང་ཀོ་རི་ཡ་ཡིན་པ་རེད། གོང་ཞུས་སྙན་ཐོ་དེའི་ནང་རྒྱ་ནག་ནི་འཛམ་གླིང་སྟེང་གསར་འགོད་པ་བཙོན་འཇུག་བྱས་པའི་གྲངས་འབོར་ཆེས་མང་ཤོས་ཀྱི་རྒྱལ་ཁབ་དེ་ཡང་ཡིན་སྐོར་བཀོད་ཡོད་པ་རེད། གསན་མཁན་རྣམ་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གཞུག་ནས་སྟག་ལྷ་རྒྱལ་གྱིས་གཙོ་སྐྱོང་བྱས་པའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་དེར་གསན་རོགས་གནང། ནུབ་བྱང་མི་རིགས་སློབ་གླིང་དང་སློབ་མའི་བར་ཆབ་སྲིད་ཀྱི་འགལ་རྐྱེན་བྱུང་རིམ་དང་དེ་མིན་པར་སྐྲུན་བྱས་མེད་པའི་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱི་སྐུ་ཚེའི་བྱུང་བ་བརྗོད་པའི་སྐོར་མཚམས་སྦྱོར་བྱས་པ་ཡིན། གཤམ་དུ་མུ་མཐུད་ནས་རྒྱ་ཚང་སྙིང་བོ་རྒྱལ་ལགས་ཀྱིས་བོད་ཀྱི་མི་རིགས་སློབ་གསོའི་ལས་དོན་ཐད་བཞག་པའི་མཛད་རྗེས་བླ་ན་མ་མཆིས་པ་དག་ངོ་སྤྲོད་བྱེད་རྒྱུ་ཡིན། གོ་ཐོས་སུ་ཨ་ལགས་ཚེ་ཏན་ཞབས་དྲུང་ཚང་གིས་ཀུན་གཟིགས་པཎ་ཆེན་ཆོས་ཆེན་མོ་མཆོག་ལ་ཕྱག་འཕྲིན་གཅིག་ཕུལ་ནས་སྐབས་དེའི་ནུབ་བྱང་མི་རིགས་སློབ་གླིང་ཚང་གི་བོད་སྐད་སྡེ་ཚན་གྱི་གནས་སྟངས་ཞུས་ཡོད་པ་ལྟར་ཕྱག་འཕྲིན་ནང། ད་ག་རེ་བྱེད་དམ་བོད་པ་འབྲོག་ཕྲུག་ཚོར་རྒྱ་རིགས་ཚོས་བོད་སྐད་བསླབ་བཞིན་འདུག་ཅེས་ཐུགས་ཁུར་གནང་བའི་རྣམ་པ་དེ

ཡིག་གཟུགས་བྲིས་ནས་ད་ཕྱི་ཟིག་གྱིས་ཟེར། ཡུལ་གྱི་འབྲོག་ཕྲུག་ཆེ་བ་ནི་རྒྱ་ཆོས་ཡོང་གི་འོ་ཁེ་བལྟས་ད་ད་དུ་མ་ཟིག་བསྒྲིགས་ཐུག་སོང་ན། ཨ་ལེ། ཡང་གསང་དེ་རིགས་བྲིས་ནང་གི་དགེ་རྒན་རེད་མོད། ད་གསང་གི་ངོ་བོ་ཅང་བཤད་མ་མྱོང་རུང་རྒྱུན་དུ་ངོ་བཟོ་འདྲ་བ་ཡོད་དྲ་ར། རྒྱུན་དུ་ཅི་བཤད་མ་མྱོང་རུང་ད་ད་གསང་གི་ད་ཚད་མ་ཁུ་བྱུག་ཁུ་བཏང་ཟིག་ཡ།

ད་བཟས་ཀྱི་སྐྱོ་ཅིག་ནས་ཁ་ཡི་ལོ་ཡི་གི་ཅིག་རོ་ད། འོད་ཀྱི་དགེ་རྒྱུ་ད་གི། ད་བརྒྱད་ཅུ་གྱ་གཅིག་ལོ་རྣམས་ལས་ད། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནང། དངོས་གནས་བོད་ཡིག་གི་འཛིན་གྲྭ་ད། ད་དོན་དངོས་དང་མཐུན་པར་བོད་ཡིག་གི་འཛིན་གྲྭ་ད་འཛུགས་ཐུབ་བཏང་ནི། ང་ཚོ་ཡོད་པའི་སྐབས་དེ་དེ་མ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་འདི་གའི་ལས་རིམ་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།